དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གའི་སྨོན་ལམ་དང་བའི་བལ་ནང་གི་འགྲོ་སྟངས་དང།

འཛམ་བུ་གླིང་ལ་བཞུགས་དབང་གི་ཡབ་ཡེ་ཤུ། སངས་རྒྱས་ཞིང་ཁམས་ལ་བཞུགས་དབང་གི་ཡབ་ཡེ་ཤུ། ཁྱོད་འགྲོ་སྟངས་ཀྱི་དོན་ལ་བཞུགས་དབང་གི་ཡབ་ཡེ་ཤུ། ཁྱོད་ཨ་ཕ་སྨྲས་ན་ཁྱོད་ཡིན་ཁྱོད་རྒྱལ་པོ་སྨྲས་ན་ཁྱོད་ཡིན་ཁྱོད་འགྲོ་སྟངས་ཀྱི་དང་ཨང་དང་པོ་གི་མི་མི་ཁྱོད་ཡིན་པ་རེད་ཁྱོད་ཀྱིས་ང་ལ་བསམ་བློ་མང་པོ་བཏང་རོགས་གནང་ཅེས་ངས་གི་འདི་མི་མང་གི་ཚང་མས་གི་བར་ལ་ང་འདི་བཀའ་སློབ་དང་པོ་ཁྱེར་ནས་ང་འོང་པའི་གི་སྐབས་ལ།

ཡབ་བ་ཡེ་ཤུ་གི་བར་ལ་ཞུ་གི་ཡོད་དོ་ཅེས་ཡབ་ཡེ་ཤུ་ཁྱོད་རང་གི་དོན་ལ་ང་འགྲོ་གི་ཡོད་དོ་ཅེས་ཁྱོད་རང་གི་དོན་ལ་ང་ལས་ཀ་འབད་གི་ཡོད་དོ་ཅེས་ཁྱོད་རང་གི་དོན་གྱི་འགྲོ་སྟངས་ཚང་མའི་གི་བར་ལ་ང་ལས་ཀ་འབད་པའི་སྐབས་ལ་ཡབ་བ་ཡེ་ཤུ་གིས་ང་ལ་འདིའི་གི་གསུང་རབ་དང་པོ་དེ་ཞུ་ཞུ་རོགས་གནང། སྨྲས་ཏེ་ང་ཞུ་གི་ཡོད་དོ་ཅེས་དེ་ནས་ཡབ་བ་ཡེ་ཤུ་གི་དོན་ལ་འགྲོ་གི་གང་ལ་ཡང་ང་ལ་དུས་གི་ནམ་ནམ་ཡང་ང་ལ་འོ་དེ།

ད་དེ་རིང་གི་འདི་གའི་བཀའ་སློབ་དེ་མི་མང་ཚང་མའི་བར་ལ་ང་འགྲོ་བའི་སྐབས་ལ་འོ་རང་གི། ཁོང་ཚོ་ལ་ཁོང་ཚོའི་གི་མདུན་ལ་འོ་རང་གཙང་མ་འགྲོ་དགོས་གི་ཡིན་ནོ་ཞེས། དེ་སེམས་པ་གཅིག་གཙང་མ་ག་ལས་ཆོག་ཡོང་ང་མ་རེད་ཞེས་ཡང་སེམས་པ་དེ་གཙང་མ་དང་གཟུགས་པ་གཙང་མ་དང་འགྲོ་སྟངས་གཙང་མ་དང་སྡོད་སྟངས་གཙང་མ་ཅི་ཐམས་ཅད་གི་ལ་ལ་ཆུའི་ནང་ལ་ཞུགས་ནས་འོ་རང་བབ་ཏིས་མ་ལེན་དགོས་གི་ཡོད་དེ་ཞེས།

འགྲོ་གི་ཡིན་ན། གཙང་པ་གཙང་རྐྱང་གི་ཐོག་ནས་དེ་ནས་དཀོན་མཆོག་གི་འོ་རང་ལ་ཡང་ཅི་ཐམས་ཅད་བཤད་ཚོད་ཡོད་མིན་པའི་གི་ཁ་གཅིག་རང་ང་ཡེ་ཤུ་གི་མི་ཡིན་ང་ཡེ་ཤུ་གི་དོན་ལ་འགྲོ་གི་ཡོད་ང་ཡེ་ཤུ་གི་ལས་ཀ་འབད་གི་ཡོད་སྨྲས་ཏེ་ཆོག་ཡོང་ང་མ་རེད། དེ་ནས་འོ་རང་སེམས་པ་དང་གཟུགས་པ་དང།

འདི་གི་བབ་ཏིས་མ་ལེན་ཚར་ནས་དེ་ནས་ཚུན་རྒྱབ་ནས་ཕར་གྲགས་བཤད་ནས་ཡང་གཞན་དག་གི་དགོན་པ་དང་གཞན་དག་གི་ཆོས་ཀྱི་སྐལ་དང་དེ་རུ་བས་ན་དེ་ནི་ཆོག་ཡོང་ང་མ་རེད་ཅེས་ཡང་དེ་ནས་འོང་ཟིན་ན་དེ་འདི་གི་ཆོས་ལུགས་ལ་སླེབ་ཟིན་ན་འདི་གི་ཆོས་ཀྱི་འགྲོ་སྟངས་སི་རྐྱང་རྐྱང་ཅིག་བྱས་དགོས་གི་ཡོད་སྨྲས་ཏེ་སངས་རྒྱས་ཀྱི་གསུང་ནང་དུ་ཡོད་དོ་ཞེ་འོ་དེ་གི་དཀོན་མཆོག་གི་གསུང་ནང་དུ་ཡོད་ཅེ་ང་ཁྱེད་རང་གི་དཀོན་མཆོག་གི་རེད། དཀོན་མཆོག་ང་ལ་ཤོག་སྨྲས་ན་ང་རྣམ་པའི་ནང་འོང་གི་ཡིན་པ་དཀོན་མཆོག་གི་འགྲོ་སྟངས་འོ་དཀོན་མཆོག་ཤོག་སྨྲས་འོང་སྐབས་ལ་དེ་ནི་འོ་རང་གི་ལས་ཀ་ཚང་མ་དེ་ཡག་པོ་སྤེལ་ན་ཁོང་འོང་གི་ཡོད་མེད་ན་ཁོང་འོ་རང་ནང་ལ་འོང་མི་ཐུབ་ཡོད་དོ་ཅིག་འོང་འོང་ར་མི་ཡོང་ཡོད་དོ་ཅིག་དེ་ནི་ཡིད་པ་ཁོང་གི་འོ་རང་ལ་སྐྱོན་བཏང་གི་ཡོད་དོ་ཅིག་དེ་ནི་དུས་ཡུན་བཀའ་རྒྱལ་གི་ཡིན་པ་ཁོང་མི་ཡོང་ན་དེ་ནི་དུས་ཡུན་བཀའ་རྒྱལ་ནི་དེ་ནི་དུས་ཡུན་གྱི་དེ་དེ་ཁྱིམ་མིའི་ནང་དེ་ལ་འཁྲུག་པ་དང་དེ་ནི་ཟིང་འཁྲུག་དང་དེ་མང་པོ་ཞིག་བསླངས་གི་ཡོད་དེ་བསླངས་ན་དེ་ནས་ཨོ་ཁྱིམ་འདི་ལ་དགའ་མོ་གཅིག་གང་ཡང་ཡོང་གི་མེད་པ་རེད་སྨྲས་ཏེ་དཀོན་མཆོག་གསུང་གནང་དུ་ཡོད་དོ་ཅོག་དེ་ནས་ཡབ་ཡེ་ཤུ་གི་བཀའ་སློབ་ལ་ཕེབས་གནང་མཁན་མི་མང་ཚང་མ་དེ་དོན་དག་དེ་གྲུབ་ཟིན་ན་དེ་ནས་བབ་ཏིས་མ་ལེན་དགོས་ཀྱི་ཡོད་དོ་ཆུའི་ནང་ལ་ཞུགས་ནས་དེ་ནས་ང་དེ་རིང་ལ་ཧ་ལ་གཙང་མ་གཙང་རྒྱ་ཡིན་ནོ་ཅི་ང་དེ་རིང་ཆོས་ཀྱི་ཐོག་ལ་འོང་པ་ཡིན་ནོ་ཅི་ཨེ་ང་དེ་རིང་ཡབ་ཡེ་ཤུ་གི་དོན་ལ་འོང་པ་ཡིན་ནོ་ཅི་སྨྲས་ཏེ་ཨོ་དེ་ཨོ་རང་གི་ཨོ་དེ་བཞག་ནས་དེ་ནས་ཡང་ཕེབས་རོགས་གནང་གནང་རོགས་གནང་ཅི། མི་མང་ཚང་མ་ལ་ང་དེ་རིང་གི་འདི་གི་ལས་རིམ་བབ་ཏིས་མ་གི་དོན་ལ་ཁྱེད་མི་མང་ཚང་མ་ལ་ཕུལ་ནས་ཡང་དེ་རིང་གི་དུས་ཚོད་འདི་ཡང་རྫོགས་སོང། འདི་དུས་ཚོད་འདི་རྫོགས་ཡོང་སྐབས་ལ་ནང་པར་ཡང་སང་ཉིན་ང་ཡང་འདི་གི་ལས་རིམ་དང་ལས་རིམ་ཡག་པོ་ཡག་པོ་ཡང་ཁྱེར་ནས་ཡང་མི་མང་ཚང་མ་གི་བར་དུ་ང་སླེབས་གི་ཡིན་ནོ་ཞེས་འདི་དུས་ཚོད་ལ་ཡང་མི་མང་ཚང་མས་དེ་རེ་ཌི་ཡོ་དེ་ཡང།

དེ་རིང་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་ཡི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་ཀའི Sandesh འགྲོ་སྟངས་ཀྱི Sandesh འཁྱེར་ནས་ང་འོང་གི་ཡིན་ནོ་ཐུགས་རྗེ་ཆེ་ཞུ་གི་ཡིན་ནས། དེ་ཨ་ས་ཀའི་བ་ནི་རེ་ཌི་ཡོ་གི་ཚོགས་པའི་གི་མི་མང་ཚང་མ་ལ་གུང་སེང་ཞུ་གི་ཡིན་ནོ། སྨྲས་ཏེ་ང་བཀྲ་ཤིས་བདེ་ལེགས།

ཡང་མེད་པར་སེམས་པ་ལ་ནམ་འབད་ན་ཁོ་སྐྱིད་པོ་མི་ཡོང་ཡོད་རེད་ཆོག་ཨོ་བྷེ་ཁེན་མི་རིགས་སེམས་པ་ནམ་མ་སྐྱིད་པོ་མེད་ཁོ་སྙིང་ཉལ་ཏེ་སྨིན་མི་ལོག་རེད་ཨོ་རེད་ཨ་ང་ནང་པར་ཁྱོད་ཚོ་ང་ཁོ་མེད་ད་མཐོན་པོ་འགྲོ་གི་ང་ཁོ་མེད་ད་ཡག་པོ་འགྲོ་གི་ཁོ་མེད་ད་ང་ཆེན་པོ་འབད་དགོ་གི་མེད་དེ་ཨོ་མི་དེ་ནམ་མ་ཉལ་ཏེ་སྨིན་མི་འགྲོ་ཡོད་དོ་ཆོག་ཁོ་ག་ད་ང་ད་ང་དེ་མི་ཡོང་གི་ཡིན་མ་མེད་ད་ཁོ་གི་དེ་དེ་ཕེ་དགོས་ཨོ་བ་དེ་ལ་ཡག་པོ་མིན་པ་རེད་ཤི།

ཚེ་འདི་ལ་གཅིག་རང་རེད། ཚེ་ཧ་ལོ་ལ་ཆོ་གང་ཡང་མ་རེད། ཚེ་ཧ་ལོ་ལ་ཨོ་ཁྱོད་དེ་ག་རང་ལ་གནོད་སྐབས་གནོད་དགོས་ཡོད་རེད། རང་གི་འདི་ལ་སངས་རྒྱས་གང་གནང་ང་རེད་དཀོན་མཆོག་གི་གང་གནང་ང་རེད་ཨོ་དེ་ང་རང་གི་རྒྱུ་ཡིན་པ་སྨྲས་ཏེ་བསམ་བློ་ལ་ཁྱེར་ནས་རང་གི་སེམས་པ་དེ་རང་གིས་འདུལ་ཁུག་ན་འདི་དེ་ཆོས་རེད། ཨོ་ད་མི་མང་ཚང་མ་ལ་འདི་ལ་གསན་ཞོར་རང་རང་གི་མིའི་དཀའ་ཐུབ་ཅིག་གི་རྒྱུ་ལ་ངའི་རྒྱུ།

བཞིན་དང། གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་དམངས་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།